སྐྱེས་པས་ནི་ཆུང་མ་ག་ཚོད་བླངས་བླངས་ཡིན་པ་དང་འོན་ཀྱང་བུད་མེད་གཅིག་གིས་གལ་སྲིད་རང་གི་ཆོས་ལུགས་མ་ཡིན་པའི་སྐྱེས་པ་གཅིག་དང་གཉེན་སྒྲིག་བྱས་པ་ཡིན་ན། ནང་མིའི་མིང་ཆད་བཟོས་ཡོད་ཚུལ་བརྗོད་བྱས་ཨ་ནི་བུད་མེད་དེར་ལ་ཡང་རྡོ་རུབ་བརྒྱབ་སྟེ་ཉེས་རྡུང་གཏོང་སྲོལ་ཡོད་རེད། དེ་བཞིན་ནི་སའུ་དི་ཨ་ར་བི་ཡའི་ནང་ལ་ཆ་བཞག་པ་ཡིན་ན་བུད་མེད་ཚོས་མོ་ཊ་ཡན་ཆད་གཏོང་མི་ཆོག་པའི་དམ་དྲག་བྱེད་ཀྱི་ཡོད་རེད། གོང་ཞུས་ཡུལ་གྲུ་དེ་དག་གི་བུད་མེད་ཚོར་ཨ་ནི་མཐོང་ཆུང་དང་ཁྱད་གསོད་ཤུགས་ཆེ་བྱེད་ཀྱི་ཡོད་པའི་སྤྱི་ཚོགས་དེ་དག་ནི་ཁ་ཆེའི་རྒྱལ་ཁབ་ཤ་སྟག་རེད། དེ་དང་ཕྱོགས་མཚུངས་རྒྱ་གར་གྱི་གྲངས་མང་ཧིན་རྡུ་སྤྱི་ཚོགས་དང་རྒྱ་ནག་སོགས་ཀྱི་ནང་ལ་ཡང་ཆ་མཚོན་པ་ཡིན་ན་ཨ་ནི་སྐྱེས་པ་ལས་བུད་མེད་ལ་མཐོང་ཆུང་བ་བྱེད་སྲོལ་ཡོད་པར་བརྟེན་སྤྱི་ཚོགས་དེ་དག་གི་ནང་ལ་ཡང་དཔེར་ན་མའི་མངལ་དུ་ཡོད་པའི་ཕྲུ་གུ་དེ་བུ་ཡིན་ན་བཞག་བུ་མོ་ཡིན་ན་མའི་མངལ་ནས་བཏོན་མཁན་མང་པོ་བྱུང་ཡོད་པ་ནི་ཡོངས་གྲགས་ཆགས་བསྡད་ཡོད་རེད། གང་ལྟར་སྤྱི་ཚོགས་མང་པོ་ཞིག་གི་ནང་ལ་ཡང་བུ་མོ་དང་བུད་མེད་ལ་དུས་ད་ལྟ་ཡིན་ན་ཡང་སྐྱེས་པ་ལས་མཐོང་ཆུང་བ་བརྩི་གི་འདུག་དེ་འདྲ་སོང་ཙང་ཨ་ནི། དེ་རིང། ད། མཁན་པོ་ཚུལ་ཁྲིམས་ལགས་སུ་བཀའ་འདྲི་ཞུ་ཡ་ལ་ཡ། ད་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱིས་བུད་མེད་དང་བུ་མོ་ལ་ཡང་ལྟ་སྟངས་ག་འདྲ་ཅིག་ཡོད་རེད་ཅིག་ངོ་སྤྲོད་ཅིག་གནང་དང། སྤྱིར་བཏང་གི་ནང་པ་སངས་རྒྱས་ཀྱི་ཆོས་ལུགས་འདི་ང་རང་ཚོ་ཡོངས་གྲགས་ལ་ད་ཐེག་དམན་ཟེར་གྱི་ཡོད་རེད་ཉན་ཐོས་ཐེག་པ་ཟེར་གྱི་རེད། དེ་ནས་ཐེག་ཆེན་བྱས་དེ་འདི་ཀ་འདི་གསང་སྔགས་བྱས་ནས་ཐེག་པ་འདྲ་པོ་གསུམ་ཅིག་ཕྱེ་འགྲོ་གི་ཡོད་རེད། ནང་པ་སངས་རྒྱས་འདིའི་འགྲོ་སྟངས་འདྲ་པོ་ཁག་གསུམ་ཅིག་ག་ནས་ཕྱེ་བཞག་ན་འགྲིག་གི་རེད། ད་དེ་ངས་འདི་ཞུ་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ཐེག་དམན་གྱི་ཆོས་དེ་ལྷག་པར་དུ་དམ་ཆོས་འདུལ་བ་དེ། ད་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་སྐབས་སུ། གང་ཡིན་ཟེར་ན་ཁོ། དེ་སྤྱི་ཚོགས་ཀྱི་སྟེང་དུ་ཕར་སྟོན་ནས་བསྡད་བཞག་ཡས་གཅིག་དང་སྤྱི་ཚོགས་ལ་བསྟུན་ནས་འགྲོ་དགོས་ཡས་གཅིག་གི་གནས་ཚུལ་ཅིག་ཡིན་དུས་ཙམ་པ་ལ། འདུལ་བ་གཞིར་བཞག་བྱས་པ་ཡིན་ན

དེ་འདྲའི་གཅིག་གི་སྤྱི་ཚོགས་གཅིག་གི་ནང་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྤྱིར་བཏང་གི་གོམ་པ་ཆེན་པོ་ཞེ་པོ་ཅིག་སྤོས་གནང་ཡོད་རེད་པ་དེའི་སྐོར་འགྱུར་བ་ཆེན་པོ་ཞེ་པོ་ཅིག་བཏང་ནས་བུད་མེད་རྣམས་ལ་ཡང་ཐོབ་ཐང་གཅིག་པའི་ག་ནས་རབ་ཏུ་འབྱུང་བ་ལ་སོགས་པ་ཐོབ་ཐང་ཆ་ཚང་སྤྲད་མཁན་འདི་སངས་རྒྱས་དང་པོ་རེད་ད་དེ་བཞིན་འཛམ་བུ་གླིང་འདིའི་ནང་དུ་བུད་མེད་ལ་ཐོབ་ཐང་གཅིག་པ་སྤྲད་ཐུབ་མཁན་རབ་བྱུང། དུ་འགྲོ་བ་ལ་སོགས་པ་སྤྲད་མཁན་དེ་ཧ་ལམ་སངས་རྒྱས་དང་པོ་རེད་ཟེར་ན་ཆོག་གི་ཡོད་རེད་དེ་མ་དེའི་སྔོན་དུ་བྱུང་འཁོར་ཡོད་མ་རེད་དེ་ཡིན་དུས་ཙམ་པ་ལ་སངས་རྒྱས་བཅོམ་ལྡན་འདས་ཡང་ཏོག་ཙམ་སྐུ་ལས་ཁག་པོ་བྱུང་ཡོད་རེད་དེ་བྱུང་བ་ལ་བརྟེན་ནས་དེ་ནས་ཁོང་གིས་ད་དགེ་འདུན་གྱི་སྡེ་ཚང་མ་ལ་བཀའ་བསྡུར་གནང། བཀའ་བསྡུར་གནང་ནས་དེ་ནས་ཡུམ་སྐྱེ་དགུའི་བདག་མོ་གཙོ་བོར་བྱས་པའི་གི་བུད་མེད་མང་པོ་ཅིག་རབ་ཏུ་བྱུང་རེད་རབ་ཏུ་བྱུང་ཀྱང་དེ་ནས་པའི་སྤྱི་ཚོགས་ལ།

བུད་མེད་ཟེར་ན་ཤེས་རབ་མཚོན་བྱེད་ཆགས་འགྲོ་གི་རེད་སྐྱེས་པ་ཟེར་དུས་ཙམ་པ་ལ་ཐབས་མཚོན་བྱེད་ཆགས་འགྲོ་གི་རེད། དེ་ལྟར་རྒྱུད་སྡེ་ལྟ་བུ་ལ་ཆ་བཞག་ན་ཡང་ཕ་རྒྱུད་དང་མ་རྒྱུད་ཕྱེ་ཡོད་རེད་ཕ་རྒྱུད་ཕྱེ་དུས་ཙམ་པ་ལ་ཏོག་ཙམ་དམའ་བཞག་ཡ་དང་མ་རྒྱུད་ཕྱེ་དུས་ཙམ་པ་ལ་ཏོག་ཙམ་མཐོ་བཞག་ཡ་འདྲ་བོ་དེ་འདྲ་གི་དེ་ཡིན་དུས་ཙམ་པ་ལ་བུད་མེད་འདི་དཔེ་མི་སྲིད་ཀྱི་གནས་སྟངས་མཐོ་པོ་ཅིག་ལ་དེ་མ་ཟད་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་སྔགས་ཀྱི་ནི་པའི་རྩ་ལྟུང་གི་ནང་དུ་ཡང་བུད་མེད་ཤེས་རབ་རང་བཞིན་ལ་སྨོད་པར་བྱེད་པ་བཅུ་བཞི་པ་ཟེར་རྩ་བའི་ལྟུང་བ་ནང་གི་ཆེན་པོ་ཞེ་པོ་ཅིག་ནི་པའི་བུད་མེད་ཅིག་ལ་སྨད་སོང་ན་དཔེར་ན་བུད་མེད་ཐམས་ཅད་མཐོང་ཆུང་བྱེད་ཡས་འདྲ་བོ་བུད་མེད་ཟེར་ན་པའི་སྡུག་པོ་བརྩི་ཡས་འདྲ་བོ། བུད་མེད་ལ་པའི་ག་རེ་ཟེར་དང་སྐྱེ་བ་དམན་པར་བརྩི་ཡས་འདྲ་བོ་དེ་འདྲས་ཀྱི་སྐད་ཆ་བཤད་སོང་ན་གསང་སྔགས་ཀྱི་ནང་ནས་རྩ་ལྟུང་བཅུ་བཞིའི་ནང་ནས་རྩ་བའི་ལྟུང་བ་གཅིག་ཕོག་འགྲོ་གི་རེད། དེ་དང་དེ་འདྲ་བའི་སྒོ་ནས་བུད་མེད་ཀྱི་ཐོབ་ཐང་ནི་པའི་ཆེན་པོ་ཆགས་བསྡད་རེད། ད་དེ་ཡིན་དུས་ཙམ་པ་ལ་ང་ཚོས་རྒྱུན་དུ་བཤད་ཀྱི་ཡོད་རེད་གསང་སྔགས་ཀྱི་སྐབས་སུ་ཆོས་བདག་མཁའ་འགྲོ་མ་ཡིན། ད་ཆོས་བདག་མཁའ་འགྲོ་མ་ཟེར་དུས་ཙམ་པ་ལ་དངོས་གནས་བཤད་ན། ང་རང་ཚོ་སྐད་ཆ་བཤད་དུས་ཡིན་ནའི་ལས་ཆོས་དེ་གི་བརྒྱུད་པ་འཛིན་མཁན་དེ་ལ་ཆོས་བདག་ཟེར་གི་རེད་དཔེར་ན། བླ་མ་དེ་ཆོས་བརྒྱུད་དེ་གི་བླ་མ་གཙོ་བོ་དེ། ཟེར་ན་འདྲ་ཆོས་བརྒྱུད་འདི་གི་ཆོས་ཆོས་བརྒྱུད་འདི་འཛིན་མཁན་གྱི་བླ་མ་དེ་ལ་ཆོས་ཀྱི་བདག་པོའོ་ཟེར་དཔེར་ན་བླ་མ་གཅིག་གིས་སློབ་མ་གཅིག་ལ་ཁོ་རང་གི་སློབ་མ་འདི་ད་ཆོས་བརྒྱུད་འདི་འཛིན་ཡས་ཆགས་འགྲོ་དུས་ཙམ་པ་ལ་ཆོས་བདག་པོ་ལ་ཅིག་བསྐོ་གི་ཡིན་ཟེར་ནས་འདི་འདྲས་སུ་ཡོང་བསྡད་དུས་ཙམ་པ་ལ་པའི་ཆོས་ཆོས་འདི་འཛིན་མཁན་ཟེར་ན་འདྲ་བདག་པོ་རྒྱག་མཁན་ཟེར་ན་འདྲ་ད་པའི་གཙོ་བོ་དེ་གཙོ་བོ་གི་བླ་མ་ལྟ་བུ་དེ་ལ་ཆོས་བདག་ཟེར་བ་རེད་དེ་གསང་སྔགས་ཀྱི་སྐབས་སུ་ཡོངས་གྲགས་རེད་པ་ཆོས་བདག་མཁའ་འགྲོ་མ་ཡིན་དཔེར་ན་རྗེ་བཙུན་ཏི་ལོ་པ། ཨུ་རྒྱན་གྱི་ཡུལ་ལ་ཕེབས་པའི་སྐབས་སུ་ཡང་དེ་ནི་ཆོས་བདག་མཁའ་འགྲོ་མ་རྣམས་ཀྱིས་དྲི་བ་བཏང་ཡས་དང་ཨ་ནི་པའི་དྲི་བ་ལ་ལན་ཕོག་དུས་ཙམ་པ་ལ་དེ་ནི་ཆོས་སྐོར་ཐམས་ཅད་སྔགས་རྒྱུད་ཆོས་སྐོར་ཐམས་ཅད་ཚུར་རག་འགྲོ་ཡ་ལ་སོགས་པ་དེ་འདྲ་ལོ་རྒྱུས་མང་པོ་ཡོད་རེད་དེ་ཡིན་དུས་ཙམ་པ་ལ་སྔགས་ཀྱི་སྐབས་སུ་རྡོག་རྡོག་བཤད་པ་ཡིན་ན་ཨ་ནི་སྐྱེས་པ་དང་བུད་མེད་གཉིས་བྱས་པ་ཡིན་ན་བུད་མེད་འདི་ཐོབ་ཐང། མ་བཟོ་ནས་ཆེ་བྱས་འདུག་ག། ཆེ་མཐོང་དང་མ་བཟོ་ནས་ཆེ་བྱས་འདུག་ག། གོ་གནས་རྣམས་མ་བཟོ་ནས་ཡ་ཐོག་བཞག་གོ། དེ་ལྟར་སྤྱིར་བཏང་གི་ང་ཚོ་ནང་པ་སངས་རྒྱས་ཀྱི་ཆོས་འདི། ཐེག་པ་རིམ་པ་གསུམ་ལ་ཕྱེ་ཡོང་དུས་ཙམ་པ་ལ། མཚན་ཉིད་ཀྱི་ཐེག་པ། མདོ་ཡི་ཐེག་པ་སྔགས་ཀྱི་ཐེག་པ་འདི་ཕྱེ་ཡོང་དུས་ཙམ་པ་ལ། མཚན་ཉིད་ཐེག་པའི་སྐབས་སུ་བུད་མེད་འདི་ཏོག་ཙམ་དམན་པ་ག་རེ་ཟེར་ན་ཁོ་སྤྱི་ཚོགས་གཅིག་ལ་སྟོན་དགོས་ཀྱི་རེད་པ་རྒྱ་གར། རྒྱལ་ཡོངས་ཀྱི་སྤྱི་ཚོགས་ལ་སྟོན་དགོས་དུས་ཙམ་པ་ལ་ནི་ཏོག་ཙམ་ཅིག་ཁྱད་པར་ཡོད་རེད། ཡིན་ནའི་ལས། མདོ་ཡི་སྐབས་སུ། མདོ་མཚན་ཉིད་ཐེག་པ་ཟེར་བ་དང་ཐེག་ཆེན་གྱི་ཐེག་ཆེན་གྱི་སྐབས་སུ་ཁྱད་པར་སྐར་མ་ལྔ་ཡོད་མ་རེད། སྔགས་ཀྱི་སྐབས་སུ་ནི་བུད་མེད་རྣམས་ལ་ཐོབ་ཐང་ཆེ་ཡས་འདྲ་བོ་ཅིག་དང། བུད་མེད་འདི་ཡར་མཐོང་ཆེ་ཡས་འདྲ་བོ་ཅིག་བྱས་ནས། ད་ནང་པ་སངས་རྒྱས་གཅིག་གི་ཐོག་ནས་ད་ང་རང་གི་བསམ་ཚུལ་འདྲ་བོ་བྱས་པ་ཡིན་ན་དེ་འདྲའི་ཅིག་ལ་མཐོང་བསྡད་ཀྱི་འདུག།
ལོ་ལོ་ཟེར། ནང་པའི་ཆོས་དེ་ཨ་ནི་རྒྱ་གར་ནས་ཨ་ནི་བོད་ལ་དར་བ་ཅིག་རེད་ཨ་ནི་རྒྱ་གར་གྱི་རིག་གཞུང་ཡེ་མང་པོ་ཅིག་བོད་ལ་ཡང་ཤུགས་རྐྱེན་ཐེབས་ཡོད་སྲིད་པ་རེད་དཔེར་ན། ནང་པས་ཀྱི་ཨ་ནི་རིགས་རུས་དབྱེ་འབྱེད་བྱེད་མཁན་ལ་ངོ་རྒོལ་བྱེད་ཀྱི་ཡོད་རེད་ཡིན་ནའི་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཡང་རིགས་རུས་དབྱེ་འབྱེད་ཀྱི་ལམ་སྲོལ་མེད་པ་མ་རེད་ད་ག་ནང་བཞིན་རྒྱ་གར་གྱི་རིག་གཞུང་འགའ་ཤས་ཀྱིས་ཨ་ནི་བོད་ལ་ཤུགས་རྐྱེན། ག་རེ་ཐེབས་ཡོད་རེད་ཞུས་པས་ན་དཔེར་ན་རྒྱ་གར་གྱི་ཧིན་དུ་ལྷ་ཁང་འགའ་ཤས་ཀྱི་ནང་ལ་ཡང་ད་བུད་མེད་བསྐྱོད་ཆོག་གི་མ་རེད་བྱས་བྱས་དམ་བསྒྲགས་བྱས་ནས་ཉེ་ཆར་དེ་བར་ངོ་རྒོལ་བྱས་པ་དེ་འདྲས་བྱུང་སོང། ཨ་ནི་དེ་དང་གཅིག་མཚུངས་ཨ་ནི་བོད་ཀྱི་ནང་དུ་ཡང་དེ་སྔ་རྟེན་ཁང་འགའ་ཤས་ཀྱི་ནང་ལ་ཡང་ད་བུད་མེད་འགྲོ་ཆོག་གི་མེད་པའི་གནས་ཚུལ་དེ་འདྲས་གོ་མྱོང་ཡོད། ད་ག་ནང་བཞིན་དཔེར་ན་བླ་མ་རྩ་ཆེན་པོ་དེ་འདྲས་ཀྱིས་ཨ་ནི་མཚོན་བཟུང་གནང་བ་དེ་ལ་ཡང་ད་བུད་མེད་རེ་ཡང་བུ་མོས་ལག་པ་འཆང་བ་ཡིན་ན་ཨ་ནི་འདི་གི་ནུས་པ་ཉམས་ཀི་རེད་བྱས་བྱས་གསུང་སྲོལ་དེ་འདྲས་འདུག་དེ་འདྲ་དངོས་གནས་ཡིན་ན་ཨ་ནི་མི་ཁ་བདེ་བོ་འགའ་ཤས་ཀི་བཟོས་བཞག་པ་ཅིག་ཡིན་ན་ག་འདྲ་ཡིན་ན།
ད་དེ་མཚོན་སྲུང་གི་སྐོར་དེ་ངས་ཞེ་དྲག་ཞེ་དྲག་བཤད་ཡས་མེད་ད་མཚོན་སྲུང་གི་སྐོར་དེ་ལ་གྲིབ་ཤོར་ན་ཨ་ནི་ནུས་པ་ཉམས་ཀི་རེད་མ་གཏོགས་ཡང་ཡིན་གཅིག་མིན་གཅིག་བུད་མེད་ཐུག་ན་ནུས་པ་ཉམས་ཀི་ཡིན་ངས་དེ་འདྲས་གོ་མ་མྱོང་ཞེ་དྲག་གཙོ་བོ་དེ་མཚོན་སྲུང་འདི་ཚོ་ལ་གྲིབ་ཕོག་སོང་ན་གཙང་མ་བྱེད་དགོས་རེད། གྲིབ་ཤོར་སོང་ན་དེ་ནས་ནུས་པ་ཉམས་འགྲོ་གི་རེད་ཟེར་བྱིན་རླབས་ཉམས་འགྲོ་གི་རེད་ཟེར་དེ་འདྲས་ཅིག་གོ་མྱོང། ནོ། ད། ད་ལྟ་ཁྱེད་རང་གིས་ད་ལྟ་གི་གསུང་ཡ་དེ་དངོས་གནས་ཀྱི་བདེན་པ་རེད་བོད་ནང་ལ་ཤུགས་རྐྱེན་འདི་དཔེ་ཆེན་པོ་ཐེབས་ཡོད་རེད་དེ་ཉིན་སྔོན་མ་ཅིག། ལོ་ཙཱ་བ་གིས་ཆོས་བསྒྱུར་བའི་བཀའ་དྲིན་གྱི་སྐད་ཆ་འདྲ་པོ་དེ་འདྲས་ཅིག་ཀོན་བོད་ནང་ཆོས་བསྒྱུར་སྟངས་སྐོར་དེ་འདྲས་ཅིག་སྐབས་དེར་ངས་ཅིག་ཞུས་པ་ཡིན། ནོ། ལོ་ཙཱ་བ་རྣམས་སྤྱིར་གྱི་བཀའ་དྲིན་ཆེན་པོ་རེད།

དེ་རིང་ཁ་སང་ད་ཡོངས་གྲགས་ཀྱི་ཚན་རིག་ཅིག་ཡོད་པ་ཚན་རིག་དང་མཐུན་པ་མ་རེད། ད་ཁོ་ཅིག་ཁུངས་གཏུགས་ཡས་མེད་འདྲ་ཅིག་གི་རྒྱ་གར་གྱི་རིག་གཞུང་རྙིང་པ་དེ་ཚོ་ཁ་ཤས་ད་བོད་ལ་སླེབས་བསྡད་པ་བརྒྱ་ཆ་བརྒྱ་རེད་དཔེར་ན་རིགས་རུས་རྩི་ཡས་ཅིག་རིགས་མཐོ་དམན་རྩི་ཡས། འོ་ཡ་དེ་དང་དེ་ནང་བཞིན་གྱི་སྐྱེས་པ་སྐྱེས་པ་བུད་མེད་ལ་མཐོ་དམན་རྩི་ཡས་ལ་སོགས་པ་དེ་དང་དེ་འདྲ་བོ་དེ་དངོས་ཡོད་གནས་ཚུལ་རེད་དེ། བོད་ལ་ཡོད་རེད་དེ། ལུང་པ་ཁ་ཤས་ལ་ཤུགས་ཆེན་པོ་ཡོད་རེད། ལུང་པ་ཁ་ཤས་ལ་ཤུགས་ཆུང་ཆུང་ཡོད་རེད། དཔེར་ན། ང་ཚོ་ལུང་པ་འདྲ་བོ་ཆ་བཞག་པ་ན་ད། དེ་ཙམ་ཞིག་གི་དེ་འདྲས་ཀྱི་ཤུགས་ཆེན་པོ་ཡོད་མ་རེད། བུ་དང་བུད་མེད་གཉིས་ཀྱི་ཐོབ་ཐང་གཅིག་པ་བརྩི་གི་རེད། མི་ཚང་གཅིག་ལ་ཆ་བཞག་པ་ཡིན་ན་ལས་གལ་སྲིད་ཨ་མ་འདི་འཇོན་པོ་ཡོད་ན་ཨ་མ་འདི་མི་ཚང་འདི་གི་དཔོན་པོ་འདྲ་བོ་ཆགས་འགྲོ་གི་རེད། གལ་སྲིད་ཨ་ཕ་འདི་འཇོན་པོ་ཡོད་ན་ཨ་ཕ་འདི་མི་ཚང་འདི་གི་འགོ་བྱེད་མཁན་འདྲ་བོ་ཆགས་འགྲོ་གི་རེད་དེ། ཁོ་རང་སུ་འཇོན་པོ་བྱུང་ཀྱང་མི་ཚང་འདི་འཚོ་བ་ལྟོ་གོས་འདི་ལ།

ཡོད་ཡོད་ཁ་ར་བ། འདས་པའི་ལོ་རྒྱུས་ནང་ཡོད་བསྡད་པའི་གི་སྤྲུལ་སྐུ་རང་བཞིན་ཅན་བུད་མེད་ཁོ་ན་ཡོང་བསྡད་ཀྱི་རེད། དེ་ནས་དེའི་སྔོན་དེ་ལ་ད་བོད་དུས་འགྱུར་མ་བྱུང་བའི་སྔོན་ལ་ཤུག་གསེབ་རྗེ་བཙུན་ཟེར་ནས་བླ་མ་དཔེ་སྐད་གྲགས་ཆེན་པོ་ད་དེ་སྐུ་ཞབས་བགྲེས་པ་མང་པོ་ཅིག་གིས་ཁོང་དྲུང་ལ་ཆོས་ཞུས་པ་དང་དེ་འདྲ་མང་པོ་བཤད་འདུག་ཁོང་ལ་རྫུ་འཕྲུལ་ཡོད་པ་དང་དེ་ནང་བཞིན་རེད་དཔེར་ན་འབྲི་གུང་ལ་ཆ་བཞག་པ་ཡིན་ན་ཡང་ད་ཕྱི་ལོགས་ལ་དོན་དང་གང་ས་ཁོང་རྣམ་པ།

དེ་ག་ནང་བཞིན་གྱི་འབྲི་གུང་སྐྱབས་མགོན་རིན་པོ་ཆེ་གི་ཕྱི་རྒྱལ་གྱི་ཨ་ནི་གཉིས་ལ་མཁས་མོང་གི་མིང་གནང་ཡོད་རེད་ད་ང་ཚོ་འདི་དུས་ཕལ་ཆེར་རོ་ད་བོད་པའི་ལོ་རྒྱུས་ནང་ལ་མཁན་མོ་དང་པོ་ཡིན་གྱི་རེད་ད། ནོས། དེ་ཁོང་གིས་ཕྱི་རྒྱལ་ཨ་ནི་གཉིས་ལ་གནང་དགོས་ཡ་ག་རེ་རེད་ཟེར་ན་སྤྱིར་སྤྱིར་བཏང་གི་ཕྱི་རྒྱལ་ཨ་ནི་དེ་གཉིས་སློབ་སྦྱོང་དཔེ་མི་སྲིད་གི་ཡག་པོ་བྱས་ཚར་ཀྱོག་ཆོས་ནང་ཆོས་ལ་གོ་རྟོགས་ཡག་པོ་ཡོད་བསྡད་ཀྱོག་བོད་རྒྱུད་ནང་བསྟན་གཅིག་པོ་མ་ཡིན་པར་ཐེག་དམན་ཐེག་ཆེན་གང་གི་ཐོག་ནས་ཀྱང་དཔེ་ཐོས་བསམ་ཡག་པོ་བྱས་ཚར་ཀྱོག་གཅིག་གཉིས་ནི་ཁོ་རང་ཚོ་ནི་རྒྱ་ནག་གི་བརྒྱུད་པ་འདི་ལ་བརྟེན་ནས་དགེ་སློང་མ་གི་སྡོམ་པ་ཞུས་ཚར་རེད་དེ་ནི་དེ་ཡིན་དུས་ཙམ་པ་ལ་དགེ་སློང་མའི་སྡོམ་པ་ཡོད་བསྡད་པ་དེ་གཉིས་རྒྱུ་མཚན་ལ་བརྟེན་ནས་ནི་མཁན་མོ་གི་མཚན་གསོལ་གནང་ཡོད་རེད།
ང་ཚོའི་བུད་མེད་ཀྱི་ལས་རིམ་འདི་ད་ག་མཚམས་འཇོག་ཞུ་གི་ཡིན་མཁན་པོ་ཚུལ་ཁྲིམས་ལགས་ཐུགས་རྗེ་གནང།